ང་དྲུག་པ། དབུགས་དྲན་པ་ཉེར་བཞག། སྐབས་སྐབས་སུ་སངས་རྒྱས་བཅོམ་ལྡན་འདས་སམ་ཡང་ན་ཁོང་གི་སློབ་བུ་རྒན་པ་རེ་བཙུན་དགོན་དུ་བྱོན་ནས་གསུང་ཆོས་གནང་བཞིན་ཡོད་ལ། བཙུན་མ་རྣམས་ཀྱང་གསུང་ཆོས་ཞུ་བར་རྒྱལ་བྱེད་ཚལ་དང་ཤར་ཕྱོགས་དགའ་བྱེད་ཚལ་གང་རུང་དུ་ཟླ་རེར་ཐེངས་རེ་བཅར་གྱི་ཡོད། ལོ་གཅིག་ཤཱ་རིའི་བུ་ཡི་དགོངས་འཆར་ལྟར། སངས་རྒྱས་བཅོམ་ལྡན་འདས་ཁུལ་དེར་དབྱར་གནས་ཟླ་བ་གཅིག་ལྷག་པོར་བཞུགས་ཏེ་དབྱར་གནས་ཀྱི་དུས་ཡུན་རིང་དུ་བཏང། ཤཱ་རིའི་བུ་ཡི་དགོངས་པར་དབྱར་གནས་ཟླ་བ་གཅིག་གིས་རིང་དུ་བཏང་ན་མཉན་ཡོད་དང་ཁད་རིང་བར་བཞུགས་པའི་དགེ་སློང་ཕ་མ་མང་པོ་ཞིག་ཁོ་རང་ཚོའི་ཆོས་སྡེ་ནས་དབྱར་གནས་གྲུབ་རྗེས་མཉན་ཡོད་དུ་ཕེབས་ཏེ་སངས་རྒྱས་བཅོམ་ལྡན་འདས་ཀྱི་དྲུང་ནས་དངོས་སུ་གསུང་ཆོས་ཞུ་ཐུབ་པར་འདུག་གོ་སྙམ་དུ་དགོངས། དོན་དངོས་སུ་ཡང་མི་མང་པོ་འཛོམས་སོང་བར། སྦྱིན་བདག་རབ་སྦྱིན་དང་ལྕམ་ས་ག་མ་དེ་བཞིན་བཙུན་མོ་ཕྲེང་ཅན་མ་སོགས་ཀྱིས་རང་ནུས་གང་ཡོད་ཀྱིས་དེར་འདུས་དགེ་སློང་ཕ་མ་སུམ་སྟོང་ཡས་མས་ཤིག་ཡོད་པར་བཞུགས་གནས་དང་དགུང་ཚིགས་སོགས་ཀྱི་མཐུན་རྐྱེན་སྦྱར། ནམ་རྒྱུན་ལོ་རེའི་དགག་དབྱེ་དེ། དབྱུ་གུ་ཟླ་བའི་ཚེས་བཅོ་ལྔར་འཁེལ་གྱི་ཡོད་ན་ཡང། ལོ་དེར་སྨིན་དྲུག་ཟླ་བའི་ཚེས་བཅོ་ལྔ་ལ་འཁེལ། སྨིན་དྲུག་ཟླ་བའི་ཚེས་བཅོ་ལྔར་སླེབས་པ་ན། ས་ཕྱོགས་གང་སར་མེ་ཏོག་ཀུ་མུ་ད་བཞད་ཡོད། ཀུ་མུ་ད་ཞེས་པ་མེ་ཏོག་པད་དཀར་ཞིག་ཡིན་ཞིང། ནམ་རྒྱུན་ལོ་རེའི་དུས་ཚིགས་དེའི་སྐབས་སུ་ཞལ་ཁ་ཕྱེ་གི་ཡོད་སྟབས། ཡོངས་གྲགས་སུ་སྨིན་དྲུག་ཟླ་བའི་ཚེས་བཅོ་ལྔ་ལ་མེ་ཏོག་ཀུ་མུ་དའི་ཉིན་མོ་ཞེས་བོས། ཉིན་དེའི་དགོང་མོར་བཅོམ་ལྡན་འདས་འཁོར་དགེ་སློང་སུམ་སྟོང་དང་བཅས་ཟླ་བའི་བསིལ་ཟེར་འོག་ཏུ་བཞུགས། འཁྲིས་ཀྱི་མཚེའུའི་ནང་འཇམ་ཞིང་མཉེན་ལ་དྲི་ཞིམ་ལྡན་པའི་མེ་ཏོག་པད་མ་དག་མཚོ་ཁར་ཕྱོ་གཡེང་གིས་སྐྱེས་ཡོད། དགེ་སློང་ཕ་མ་དག་འཇམ་ཐིང་ངེར་བཞུགས་ཙ་ན། བཅོམ་ལྡན་འདས་ཀྱིས་དེར་བཞུགས་དགེ་འདུན་པའི་ཚོགས་ལ་གཟིགས་ཏེ། ཁོང་ཚོའི་བརྩོན་འགྲུས་ལ་བསྔགས་པ་མཛད། དེ་ནས་བཅོམ་ལྡན་འདས་ཀྱིས་མཚན་དེ་ཡི་འཁོར་ཡུག་བཟང་པོ་ལོངས་སུ་སྤྱད་དེ་དབུགས་དྲན་པ་ཉེར་གཞག་གི་མདོ་གསུངས་སོ། སྤྱིར་ན་དེར་འདུས་དགེ་སློང་ཕ་མ་ཚོར་སྔོན་ཆད་ཀྱང་དབུགས་དྲན་པ་ཉེར་གཞག་གི་ཐབས་ཚུལ་གསུངས་ཟིན་ན་ཡང། མང་ཆེ་བས་བཅོམ་ལྡན་འདས་ཀྱི་དྲུང་ནས་དངོས་སུ་གསན་རྒྱུའི་གོ་སྐབས་བྱུང་བ་ནི། ད་རེས་ཀྱི་གསུང་ཆོས་འདི་ཐོག་མ་དེ་ཡིན་ལ། འདི་ནི་བཅོམ་ལྡན་འདས་ཀྱིས་དེ་སྔོན་གསུངས་པའི་དབུགས་དྲན་པ་ཉེར་གཞག་གི་ཆོས་སྐོར་རྣམས་ཕྱོགས་བསྡུས་སམ་སྙིང་པོར་དྲིལ་བ་ཐོག་མ་དེ་ཡང་ཡིན། ཉན་ཐོས་ཀུན་དགའ་བོས་གདམས་པ་འདིར་ནན་ཏན་ཆེན་པོས་གསན་ཞིབ་མཛད་པར། མདོ་དེ་དགེ་འདུན་པའི་བསྟི་གནས་ཁག་ཏུ་ཁྱབ་སྤེལ་གཏོང་དགོས་པའི་གལ་གནད་དེ་ཡང་མཁྱེན་ནོ། སྲས་སྒྲ་གཅན་འཛིན་གྱི་མ་ཡུམ་སྟེ་དགེ་སློང་མ་གྲགས་འཛིན་མ་དང་དགེ་སློང་མ་མཛེས་དགའ་གཉིས་ཀྱང་གསུང་ཆོས་དེའི་སར་བཅར་ཡོད། ཁོང་གཉིས་ཀྱིས་ལོ་ཤས་སྔོན་ནས་དགེ་སློང་མ་སྐྱེ་རྒུའི་བདག་མོའི་ལམ་སྟོན་འོག་དགེ་སློང་མའི་སྡོམ་པ་ཞུས་ཏེ་སྐྱེ་རྒུའི་བདག་མོས་ཕྱག་བཏབ་པའི་སེར་སྐྱའི་གཞིའི་བྱང་ཕྱོགས་ཀྱི་བཙུན་དགོན་དེར་ཉམས་ལེན་གནང་མུས་ཡིན། གྲགས་འཛིན་མས། རང་གི་སྒྱུག་མོ་སྟེ། སྲུ་སྐྱེ་དགུའི་བདག་མོ་རབ་ཏུ་བྱུང་ནས་ཟླ་བ་དྲུག་ཙམ་གྱི་རྗེས་རབ་ཏུ་འབྱུང་རྒྱུའི་གསོལ་བ་བཏབ་ཅིང། ལོ་གཅིག་གི་རིང་སྒྲུབ་པ་ཉམས་ལེན་ཚུལ་བཞིན་གནང་བས་སྐྱེ་དགུའི་བདག་མོའི་ཕྱག་རོགས་གཙོ་གྲས་ཤིག་ཏུ་གྱུར། དགེ་སློང་མ་དེ་ཚོས་བཅོམ་ལྡན་འདས་དང་ཁོང་གི་སློབ་བུ་རྒན་པ་དག་ལས་གདམས་པ་ཉན་ཕྱིར། སེམས་ནུས་གང་ཡོད་བཏོན་ཏེ་དབྱར་གནས་ཧིལ་པོའི་རིང་མཉན་ཡོད་དུ་བཞུགས། བཙུན་མོ་ཕྲེང་ཅན་མ་དང་ལྕམ་ས་ག་མ་གཉིས་ཀྱིས་བཙུན་མའི་ཚོགས་ལ་སྙིང་ཁོང་རུས་པའི་གཏིང་ནས་མཐུན་འགྱུར་རོགས་རམ་ཞུ་བཞིན་ཡོད་སྟབས། དང་ཐོག་ལོ་ངོ་གཉིས་ཙམ་རིང་བཙུན་མ་རྣམས་ཕོ་བྲང་གི་རྒྱལ་མོའི་མེ་ཏོག་ལྡུམ་རར་བཞུགས་སུ་བཅུག། ལོ་གསུམ་པ་དེར་བཙུན་མོ་ཕྲེང་ཅན་མ་དང་ལྕམ་ས་ག་མ་གཉིས་ཀྱི་གཏོང་ཕོད་ཡངས་པའི་མཐུན་འགྱུར་ལ་བརྟེན་ནས་ཁོང་ཚོའི་བཙུན་དགོན་གསར་བཞེངས་ཐུབ། དགེ་སློང་མ་སྐྱེ་དགུའི་བདག་མོ་དགུང་ལོ་ཡར་ཡར་བགྲེས་བཞིན་ཡོད་སྟབས་ཁོང་གིས་མ་འོངས་པའི་བཙུན་མའི་དབུ་འཛིན་ལ་ཐུགས་ཁུར་གནང་སྟེ་བཙུན་མའི་ཁྲོད་ནས་དགེ་སློང་མ་གྲགས་འཛིན་མ་དང་ཤ་ཡི་ལ། བི་མ་ལ། སོ་མ། མུ་ཏཱ། ནཱ་དུ་ཏཱར་སོགས་ལ་དམིགས་བསལ་སྦྱོང་བརྡར་གནང། དགོང་མོ་དེར་ཁོང་ཅག་ཤར་ཕྱོགས་དགའ་བྱེད་ཚལ་དུ་འཛོམས་ཡོད་སྟབས། སྲས་སྒྲ་གཅན་འཛིན་གྱིས་ཁྱེའུ་བཀྲ་ཤིས་ལ་ཁོང་གི་མ་ཡུམ་གྲགས་འཛིན་མ་དང་མཛེས་དགའ་གཉིས་ངོ་སྤྲོད་གནང་བར་ཁོང་ཚོ་ཚང་མས་རབ་བྱུང་བསྒྲུབས་ཡོད་པ་དེས་ཁྱེའུ་བཀྲ་ཤིས་ལ་སེམས་འགུལ་ཚད་མེད་ཐེབས། དེ་ནས་བཅོམ་ལྡན་འདས་ཀྱིས་མདོ་གསུངས་པ། དགེ་སློང་ཕ་མ་དག། གལ་ཏེ་དབུགས་དྲན་པ་ཉེར་བཞག་གི་ཐབས་ཚུལ་འདི་མུ་མཐུད་ཉམས་ལེན་གནང་སྟེ་གོང་མཐོར་སྤེལ་ན། དགེ་མཚན་བསམ་གྱིས་མི་ཁྱབ་པ་ཡོད་དེ། ཐབས་ཚུལ་འདི་དྲན་པ་ཉེར་བཞག་བཞི་དང་བྱང་ཆུབ་ཡན་ལག་བདུན་གྱི་ཉམས་ལེན་ཚུལ་བཞིན་འབྱུང་བ་ལ། ཁྲིད་ནས་ཐར་པའི་གོ་འཕང་ཐོབ་ཐུབ་པས་ན་གཤམ་ནས་འབྱུང་བ་ལྟར་ལག་ལེན་ལ་འཁེལ་བར་བྱའོ། དབུགས་སྦྱོང་དང་པོ། སོ་སོའི་དབུགས་རིང་པོ་ཞིག་ཡར་རྔུབས་ཏེ་དབུགས་རིང་པོ་དེ་ཡར་རྔུབ་བཞིན་པ་ཚོར་བར་བྱེད་པ་དང། དེ་བཞིན་དབུགས་རིང་པོ་ཞིག་མར་འབྱིན་ཏེ་དབུགས་རིང་པོ་དེ་མར་འབྱིན་བཞིན་པ་ཡང་ཚོར་བར་བྱེད་དགོས། དབུགས་སྦྱོང་གཉིས་པ། སོ་སོའི་དབུགས་ཐུང་ངུ་ཞིག་ཡར་རྔུབས་ཏེ་དབུགས་ཐུང་ངུ་དེ་ཡར་རྔུབ་བཞིན་པ་ཚོར་བར་བྱེད་པ་དང། དེ་བཞིན་དབུགས་ཐུང་ངུ་ཞིག་མར་འབྱིན་ཏེ་དབུགས་ཐུང་ངུ་དེ་མར་འབྱིན་བཞིན་པ་ཡང་ཚོར་བར་བྱེད་དགོས། དབུགས་སྦྱོང་དེ་གཉིས་ཀྱིས་བརྗེད་ངས་དང་དགོས་མེད་ཀྱི་རྣམ་རྟོག་འགོག་པ་མ་ཟད། དྲན་པ་བསྐྱེད་དེ་སེམས་གང་སར་མི་གཡེང་བར་ད་ལྟའི་སྐད་ཅིག་ལ་གནས་ཐུབ། བརྗེད་ངས་ཞེས་པ་ནི་དྲན་ལམ་ནས་བོར་བ་ལ་ཟེར། གང་ལྟར། དབུགས་ཀྱི་འབྱིན་རྔུབ་དེ་དག་དྲན་ཤེས་ཀྱིས་ཟིན་པ་བྱས་ན་རང་ཉིད་བོར་བརླག་ཏུ་མི་འགྲོ་བར་རང་ཉིད་རང་སར་གནས་ཐུབ་བོ། དབུགས་སྦྱོང་གསུམ་པ། དབུགས་ཡར་རྔུབ་པའི་སྐབས་སུ་སོ་སོའི་ལུས་ཕུང་ཆ་ཚང་ཚོར་ཐུབ་པའི་སྒོ་ནས་རྔུབ་པ་དང། དེ་བཞིན་དབུགས་མར་འབྱིན་པའི་སྐབས་སུ་ཡང་ལུས་ཕུང་ཆ་ཚང་ཚོར་ཐུབ་པའི་སྒོ་ནས་འབྱིན་དགོས། དབུགས་སྦྱོང་དེས་ཁྱེད་ཅག་གི་ལུས་ལ་མཉམ་པར་འཇོག་ཐུབ་ཅིང་ཐད་ཀར་རང་ཉིད་དང་ལུས་ཀྱི་འབྲེལ་བ་ཡང་ཚོར་ཐུབ། རང་ཉིད་ཀྱི་ལུས་ཕུང་ཆ་ཚང་དང་ལུས་ཀྱི་ཆ་ཤས་རེ་རེའི་ཚུན་ཆད་ལ་འགྲེལ་བཤད་བསྟན་ཐུབ་པ་འདིས་ལུས་ཀྱི་སྐད་ཅིག་གི་རིམ་པ་རྟོགས་ཤིང་ལུས་ཕུང་འདིའི་ངོ་མཚར་རྣམས་ཀྱང་མཐོང་ཐུབ། དབུགས་འབྱུང་བཞི་པ། དབུགས་ཡར་རྔུབ་པ་དང་ལྷན་རང་ཉིད་ཀྱི་ལུས་ཕུང་ཆ་ཚང་ཞི་བ་དང་ལྷོད་པོར་བཟོ་བ། དེ་བཞིན་དབུགས་མར་འབྱིན་པའི་སྐབས་སུ་ཡང་ལུས་ཕུང་ཆ་ཚང་ཞི་བ་དང་ལྷོད་པོར་བཟོ་བ། དབུགས་འབྱུང་བཞི་པ་འདིས་རང་གི་ལུས་ཀྱི་བདེ་བ་དང་ཞི་བ་རྟོགས་ཤིང། ལུས་སེམས་དབུགས་གསུམ། གཞི་གཅིག་ཏུ་མཐུན་པར་གནས་པ་རྟོགས་པ་ལ་གྲོགས་བྱེད། དབུགས་འབྱུང་ལྔ་པ། དབུགས་ཡར་རྔུབ་པ་དང་ལྷན་དུ་དགའ་བ་ཚོར་བ། དེ་བཞིན་དབུགས་མར་འབྱིན་པ་དང་ལྷན་དུ་དགའ་བ་ཚོར་བ། དབུགས་འབྱུང་དྲུག་པ། དབུགས་ཡར་རྔུབ་པ་དང་ལྷན་དུ་བདེ་བ་ཚོར་བ། དེ་བཞིན་དབུགས་མར་འབྱིན་པ་དང་ལྷན་དུ་ཡང་བདེ་བ་ཚོར་བ། དབུགས་འབྱུང་དེ་གཉིས་ཀྱིས། ཁྱེད་ཅག་འཚོ་བའི་རྒྱ་ཁྱོན་དུ་འཛུལ་ཐུབ་པར་མ་ཟད། དགའ་བ་དང་བདེ་བ་སྐྱེད་ཅིང་དེ་ཡིས་ལུས་སེམས་ཀྱང་གསོའོ། དེ་ལྟར་སེམས་གཞན་དུ་འཕྲོ་བ་དང་བརྗེད་ངས་བཀག་ནས། རང་ཉིད་རང་སོར་གནས་པར་བྱེད་ཅིང་ད་ལྟའི་སྐད་ཅིག་དེ་ཡང་རྟོགས་ནས་རང་རྒྱུད་ལ་དགའ་བདེ་སྐྱེད་པར་བྱེད། ཁྱེད་ཅག་མི་ཚེ་འདིའི་ངོ་མཚར་གྱི་ནང་དུ་གནས་པ་ན་ཁྱེད་ཅག་གིས་དྲན་པ་དང་ཤེས་བཞིན་གྱིས་དྲངས་པའི་ཞི་བ་དང་དགའ་བ་མྱོང་ཐུབ། དེ་ལྟར་མི་ཚེའི་ངོ་མཚར་དང་འཕྲད་པའི་ཉེར་ལེན་གྱིས་བཏང་སྙོམས་ཀྱི་ཚོར་བ་རྣམས་ཀྱང་བདེ་བའི་ཚོར་བར་འགྱུར་ཐུབ། དེར་བརྟེན་དབུགས་འབྱུང་དེ་གཉིས་ཀྱིས་ཚོར་བ་བདེ་བ་འདྲེན་པ་ཡིན་ནོ། དབུགས་འབྱུང་བདུན་པ། དབུགས་ཡར་རྔུབ་པ་དང་ལྷན་དུ་རང་གི་སེམས་ཀྱི་བྱེད་ལས་རྣམས་ཚོར་ཐུབ་པ། དེ་བཞིན་དབུགས་མར་འབྱིན་པ་དང་ལྷན་དུ་ཡང་སེམས་ཀྱི་བྱེད་ལས་རྣམས་ཚོར་ཐུབ་པ། དབུགས་འབྱུང་བརྒྱད་པ། དབུགས་ཡར་རྔུབ་པ་དང་ལྷན་དུ་སེམས་ཀྱི་བྱེད་ལས་ཚོར་བ་སྟེ་རང་ཉིད་ཞི་བ་དང་ལྷོད་པོར་བཟོ་བ། དེ་བཞིན་དབུགས་མར་འབྱིན་པ་དང་ལྷན་དུ་ཡང་སེམས་ཀྱི་བྱེད་ལས་ཚོར་བ་སྟེ་རང་ཉིད་ཞི་བ་དང་ལྷོད་པོར་བཟོ་བ། དབུགས་འབྱུང་དེ་གཉིས་ཀྱིས་ཁྱེད་ཅག་གི་རྒྱུད་ལ་སྐྱེ་བཞིན་པའི་ཚོར་བ་དེ། ཚོར་བ་བདེ་སྡུག་བཏང་སྙོམས་གང་ཡིན་ཡང་ཚོར་བ་དེ་དག་ལ་གཏིང་ཟབ་ཀྱིས་ལྟ་བར་གྲོགས་བྱེད་ལ། ཁྱེད་ཅག་གིས་ཚོར་བ་དེ་དག་ཞི་བ་དང་ལྷུན་ཆགས་པའི་ངོ་བོར་བསྒྱུར་ཐུབ། སྐབས་འདིའི་སེམས་ཀྱི་བྱེད་ལས་ཞེས་པ་ཚོར་བ་ལ་གོ་དགོས། ཁྱེད་ཅག་གིས་ཚོར་བ་དེ་དག་སོ་སོ་ནས་ངོས་ཟིན་པ་ན། ཚོར་བ་དེ་ཚོའི་རྩ་བའམ་རང་བཞིན་ལ་གཏིང་ཟབ་ཀྱིས་བརྟག་ཐུབ། དེ་ལྟར་ཐུབ་ཚེ། ཁྱེད་ཅག་གིས་ཚོར་བར་སྟངས་འཛིན་བྱེད་ཐུབ་པས། ཚོར་བ་དེ་དག་ཞི་བ་དང་ལྷོད་པོར་བཟོ་ཐུབ། ཐ་ན། འདོད་ཆགས་དང་ཁོང་ཁྲོ་དང་ཕྲག་དོག་སོགས་ལས་བྱུང་བའི་རྟོག་པ་མ་རུངས་པ་དག་ཀྱང་ཞི་བ་དང་ལྷོད་པོར་བཟོ་ཐུབ། དབུགས་འབྱུང་དགུ་པ། དབུགས་ཡར་རྔུབ་པའི་སྐབས་རང་ཉིད་ཀྱི་སེམས་དེ་ཚོར་བར་བྱེད་པ། དེ་བཞིན་དབུགས་མར་གཏོང་བའི་སྐབས་སུ་ཡང་རང་ཉིད་ཀྱི་སེམས་དེ་ཚོར་བར་བྱེད་པ། དབུགས་འབྱུང་བཅུ་པ། དབུགས་ཡར་རྔུབ་པ་དང་ལྷན་དུ་རང་ཉིད་ཀྱི་སེམས་དེ་བདེ་བ་དང་ལྷོད་པོར་བཟོ་བ། དེ་བཞིན་དབུགས་མར་འབྱིན་པ་དང་ལྷན་དུ་ཡང་རང་ཉིད་ཀྱི་སེམས་དེ་བདེ་བ་དང་ལྷོད་པོར་བཟོ་བ། དབུགས་འབྱུང་བཅུ་གཅིག་པ། དབུགས་ཡར་རྔུབ་པ་དང་ལྷན་དུ་རང་ཉིད་ཀྱི་སེམས་ལ་རྩེ་གཅིག་ཏུ་བལྟ་བ། དེ་བཞིན་དབུགས་མར་འབྱིན་པ་ན་ཡང་རང་ཉིད་ཀྱི་སེམས་ལ་རྩེ་གཅིག་ཏུ་བལྟ་བ། དབུགས་དབྱུང་བཅུ་གཉིས་པ། དབུགས་ཡར་རྔུབ་པ་དང་ལྷན་དུ་རང་ཉིད་ཀྱི་སེམས་ལ་རང་དབང་སྤྲོད་པ། དེ་བཞིན་དབུགས་མར་འབྱིན་པ་ན་ཡང་རང་ཉིད་ཀྱི་སེམས་ལ་རང་དབང་སྤྲོད་པ། དབུགས་དབྱུང་བཞི་པོ་དེས་དྲན་པ་ཉེར་གསུམ་པ་སྟེ་སེམས་དྲན་པ་ཉེར་གཞག་ལ་འཁྲིད་པར་བྱེད། དེ་ལྟར་གོང་གི་དབུགས་དབྱུང་དགུ་པ་དེས་སེམས་ཀྱི་གནས་བབ་ངོ་འཕྲོད་པ་ལ་གྲོགས་བྱེད་པ་སྟེ། དཔེར་ན། གོ་རྟོགས་དང་བསམ་ཞིབ། འདུ་ཤེས། དགའ་བ། སྐྱོ་བ། ཐེ་ཚོམ་ལ་སོགས་པའོ། ཁྱེད་ཅག་གི་སེམས་ཀྱི་བྱེད་ལས་གསལ་པོར་རྟོགས་ལས་རིམ་པ་འདི་དག་ལ་བརྟག་ཞིབ་ཀྱིས་ངོས་ཟིན་པ་གནང་དགོས། སེམས་ཀྱི་བྱེད་ལས་ལ་བརྟག་ཞིབ་ཀྱིས་དེའི་ཚུལ་ལེགས་པར་རྟོགས་པ་ན་རྩེ་གཅིག་པའི་དྲན་པ་བརྟན་ཐུབ་པར་མ་ཟད་ཞི་བདེ་དང་བག་ཕེབས་ཀྱང་བསྐྲུན་ཐུབ། འདི་ནི་དབུགས་འབྱུང་བཅུ་པ་དང་བཅུ་གཅིག་པ་གཉིས་ཀྱི་བྱེད་ལས་སོ། དབུགས་འབྱུང་བཅུ་གཉིས་པ་དེས་སེམས་ཀྱི་བར་ཆད་ཐམས་ཅད་ལས་ཐར་བར་བྱེད། དེ་ལྟ་བུའི་ཐབས་ཚུལ་གྱི་སྒོ་ནས་སེམས་ལ་མུན་སེལ་གྱི་སྒྲོན་མེ་སྦར་བ་དང་ཁྱེད་ཅག་གི་ཉོན་མོངས་ཐམས་ཅད་ཀྱི་རྩ་བ་ལེགས་པར་མཐོང་ཞིང་བར་ཆད་མཐའ་དག་ལས་རྒྱལ་ཐུབ་བོ། དབུགས་འབྱུང་བཅུ་གསུམ་པ། དབུགས་ཡར་རྔུབ་པ་དང་ལྷན་དུ་འདུས་བྱས་ཐམས་ཅད་ཀྱི་རང་བཞིན་མི་རྟག་པར་བསམ་པ། དེ་བཞིན་དབུགས་མར་འབྱིན་པའི་སྐབས་སུ་ཡང་འདུས་བྱས་ཐམས་ཅད་ཀྱི་རང་བཞིན་མི་རྟག་པར་བསམ་པ། དབུགས་འབྱུང་བཅུ་བཞི་པ། དབུགས་ཡར་རྔུབ་པ་དང་ལྷན་དུ་འདུས་བྱས་ཐམས་ཅད་ཀྱི་རྒུད་པའི་རང་བཞིན་ལ་བསམ་པ།

བཏང་སྙོམས་ཞེས་པའི་གོ་དོན་ནི། གཞན་ཁྱད་གསོད་ཀྱིས་ཡལ་བར་དོར་བའམ། ཡང་ན་རང་ཉིད་གཞན་དུ་བྲོས་འགྲོ་བ་ལྟ་བུའི་དོན་མ་ཡིན་པར། འདིའི་གོ་དོན་ངོ་མ་ནི། ཆགས་སྡང་གིས་གཞན་དབང་དུ་མི་འགྲོ་བའི་དོན་ཏེ། དེ་ལྟར་བྱུང་ན་སྐྱེ་འཆིའི་འཁོར་ལོས་རང་ཉིད་མནར་མི་ཐུབ་པ་ཡིན་ནོ། ནམ་ཞིག་ཁྱེད་ཅག་གིས་བཏང་སྙོམས་ཀྱི་གོ་འཕང་སྟེ་ཐར་པ་ཐོབ་པ་ན། རང་ཉིད་འཆིང་བྱེད་གང་ཡང་མེད་པས་སོ་སོའི་མི་ཚེ་འདི་ཡང་ཞི་བདེ་དང་དགའ་སྤྲོའི་ངང་འཚོ་ཐུབ་ཅེས་གསུངས་སོ། དེ་ལྟར་སངས་རྒྱས་བཅོམ་ལྡན་འདས་ཀྱིས་དབུགས་དབྱུང་རྔུབ་ཀྱི་སྒོ་ནས་ལུས་ཚོར་སེམས་ཆོས་བཞི་ལ་ཇི་ལྟར་གཏིང་ཟབ་ཀྱི་བརྟག་ཞིབ་བྱེད་དགོས་པའི་ཐབས་ཚུལ་བཅུ་དྲུག་གསུངས་པར་མ་ཟད་ད་དུང་ཁོང་གིས་དབུགས་འབྱུང་བཅུ་དྲུག་པོ་དེ་ཉིད་བྱང་ཆུབ་ཡན་ལག་བདུན་གྱི་ཉམས་ལེན་དང་སྦྱར་ནས་གསུངས་སོ། བྱང་ཆུབ་ཡན་ལག་བདུན་ནི། དྲན་པ་ཡང་དག་བྱང་ཆུབ་ཀྱི་ཡན་ལག་དང། ཆོས་རབ་ཏུ་རྣམ་འབྱེད་ཡང་དག་བྱང་ཆུབ་ཀྱི་ཡན་ལག། བརྩོན་འགྲུས་ཡང་དག་བྱང་ཆུབ་ཀྱི་ཡན་ལག། དགའ་བ་ཡང་དག་བྱང་ཆུབ་ཀྱི་ཡན་ལག། ཤིན་སྦྱངས་ཡང་དག་བྱང་ཆུབ་ཀྱི་ཡན་ལག། ཏིང་ངེ་འཛིན་ཡང་དག་བྱང་ཆུབ་ཀྱི་ཡན་ལག། བཏང་སྙོམས་ཡང་དག་བྱང་ཆུབ་ཀྱི་ཡན་ལག་ཅེས་སོ། ཁྱེའུ་བཀྲ་ཤིས་ཀྱིས་སྔོན་ཚུད་ནས་དྲན་པ་ཉེར་གཞག་གི་མདོ་གསན་ཡོད་ན་ཡང། ད་རེས་ཁོང་གིས་དབུགས་དྲན་པ་ཉེར་གཞག་གི་མདོ་གསན་པ་དེ་དྲན་པ་ཉེར་གཞག་བཞིའི་གོ་དོན་གསལ་པོར་རྟོགས་པའི་སྣང་བ་ཤར། མ་ཟད་ཁོང་གིས། མདོ་སྡེ་གཉིས་ནི་ཕན་ཚུན་གཅིག་ལ་གཅིག་ཁ་སྐོང་ལྟ་བུ་དང། སྒོམ་སྒྲུབ་ཉམས་ལེན་བཅས་པར་མེད་དུ་མི་རུང་བའི་རྨང་གཞི་ཡིན་པ་ཡང་ཤེས། དགེ་སློང་ཕ་མ་སུམ་སྟོང་ལྷག་གིས་ཉིན་དེའི་མཚན་མོ་སྟེ་ཚེས་ཆེན་བཅོ་ལྔའི་དུང་ཟླ་ཡི་བསིལ་ཟེར་འོག་ཏུ། སྤྲོ་སེམས་འཁོལ་བའི་ངང་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གི་གདམས་པ་ཉན། མཚན་མོ་དེར་ཤཱ་རིའི་བུས་དེ་འདྲའི་གསུང་ཆོས་ཤིག་གོ་སྒྲིག་གནང་བ་དེར། ཁྱེའུ་བཀྲ་ཤིས་ཀྱིས་ཁོང་གི་བཀའ་དྲིན་ཚོར་བཞིན་སེམས་པ་སྤྲོ་སྣང་གིས་ཁེངས། ཉིན་ཞིག་དགེ་སློང་གནོད་མེད་ཀྱི་སྐུ་ལུས་ཡོངས་རྫོགས་ཁྲག་གིས་ཁྱབ་ཅིང་གོམ་པའི་འདེགས་འཇོག་ཀྱང་ཁྱར་ཁྱོར་དུ་བསོད་སྙོམས་ནས་ཚུར་ཕེབས་པར། ཁྱེའུ་བཀྲ་ཤིས་མྱུར་སྟབས་ཀྱིས་རྒྱུགས་ཏེ་ཁོང་ལ་ཕྱག་རོགས་ཞུས་པ་ན། དགེ་སློང་གནོད་མེད་ཀྱིས་ཁོང་བཅོམ་ལྡན་འདས་ཀྱི་མདུན་དུ་ཁྲིད་རོགས་ཞེས་གསུངས།

ཁོང་གིས་སྡུག་སྐད་གང་ཡང་མ་བརྒྱབ་པར་བཞུགས། སྐབས་དེར་བཅོམ་ལྡན་འདས་ཀྱིས་སྨྲས་པ། ཁྱེད་ཀྱིས་ཐེངས་འདིའི་སྡུག་བསྔལ་ལ་བརྟེན་ནས་སྔོན་གྱི་སྡིག་སྒྲིབ་མང་པོ་ཞིག་དག་ཐུབ། བྱམས་སྙིང་རྗེ་དང་ཤེས་བཞིན་གྱིས་ཟིན་ཏེ་སྡུག་བསྔལ་ལ་བཟོད་སྒོམ་གནང་བ་དེས་ཚེ་རབས་སྟོང་ཕྲག་མང་པོའི་ཁྲོ་བ་དང་སྡང་ཟུག་དག་ཐུབ། གནོད་མེད། ཁྱེད་ཀྱི་ན་བཟའ་རྩབ་ཧྲལ་བཏང་འདུག། ཁྱེད་ཀྱི་ལྷུང་བཟེད་གང་དུ་ཡོད་ཅེས་དྲིས་པར་གནོད་མེད་གྱིས། བཅོམ་ལྡན་འདས་ངའི་ལྷུང་བཟེད་ཁོང་ཚོས་དུམ་བུར་བཅག་སོང། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སྐྱོན་མི་འདུག་ངས་ཀུན་དགའ་བོར་ཁྱེད་ལ་ན་བཟའ་ཆ་ཚང་ཞིག་དང་ལྷུང་བཟེད་ཅིག་འཚོལ་ཤོག་ཅེས་མངགས་ཆོག། ཅེས་གསུངས། ཁྱེའུ་བཀྲ་ཤིས་ཀྱིས་དགེ་སློང་གནོད་མེད་ལ་སྨན་བཅོས་བྱས་སྐབས་ཁོས། གནོད་མེད་ནི། ཆེས་ཞི་ཞིང་དུལ་བ་ཞིག་སྟེ་འཚེ་བ་མི་བྱེད་པའི་མིག་དཔེར་འོས་པ་བཤད། སྐབས་དེར་གནོད་མེད་གྱིས་ཁྱེའུ་བཀྲ་ཤིས་ལ་ཁོ་རང། སྔ་ཉིན་བསོད་སྙོམས་ལ་ཕེབས་པའི་བྱུང་བ་གསུངས། དགེ་སློང་གནོད་མེད་ནགས་ཁྲོད་ཀྱི་ཤིང་སྡོང་ཞིག་གི་འོག་ཏུ་སྐྱེ་གཟེར་རྒྱག་པའི་བུད་མེད་ཅིག་དང་འཕྲད། བུད་མེད་དེས་ཕྲུ་གུ་བཙའ་མ་ཐུབ་པར། སྐྱེ་གཟེར་དྲག་པོས་མནར་བཞིན་པ་ན་དགེ་སློང་གནོད་མེད་ཀྱིས་ཨ་ཙི། དེ་འདྲའི་ན་ཟུག་དྲག་པོ་ཞིག། ཅེས་པའི་ཚིག་ཅིག་ཞལ་ནས་ཤོར། དེ་ནས་ཁོང་བཅོམ་ལྡན་འདས་ཀྱི་མདུན་དུ་བཅར་ནས་བུད་མེད་དེར་ཅི་ཞིག་བྱས་ན་བཟང། ཞེས་བཀའ་འདྲི་ཞུས་པར་བཅོམ་ལྡན་འདས་ཀྱིས། ཁྱེད་བུད་མེད་དེའི་སར་སོང་ལ་འདི་ལྟར་ཤོད། ལྕམ་སྐུ་ཞབས། ང་རང་སྐྱེས་པ་ནས་བཟུང་ད་བར་མི་སུ་ལ་ཡང་ཆེད་དུ་གནོད་པ་བསྐྱལ་མ་མྱོང། དེའི་ཕན་ཡོན་ལ་བརྟེན་ནས་ཁྱེད་མ་བུ་གཉིས་བདེ་ཐང་ངང་ཕྲུ་གུ་བཙའ་ཐུབ་པར་ཤོག་ཅེས་ཤོད་ཅིག་ཅེས་གསུངས་པར་དགེ་སློང་གནོད་མེད་ཀྱིས་ཁས་མ་བླངས་པར་ཞུས་པ། དེ་ལྟར་བཤད་ན་ངས་རྫུན་སྨྲས་པ་རེད། དོན་དངོས་སུ་ངས་སྐྱེ་བོ་མང་པོར་གནོད་པ་བསྐྱལ་ཡོད་ཅེས་ཞུས། ཡང་བཅོམ་ལྡན་འདས་ཀྱིས། དེས་ན། ཁྱོད་བུད་མེད་དེའི་རྩར་སོང་ལ་འདི་ལྟར་ཤོད། ལྕམ་སྐུ་ཞབས། ང་རང། དམ་པའི་ཆོས་སྒོར་ཞུགས་པ་ནས་བཟུང་ད་བར། མི་སུ་ལ་ཡང་ཆེད་དུ་གནོད་པ་བསྐྱལ་མ་མྱོང། དེའི་ཕན་ཡོན་ལ་བརྟེན་ནས། ཁྱེད་མ་བུ་གཉིས་བདེ་ཐང་ངང་ཕྲུ་གུ་བཙའ་ཐུབ་པར་ཤོག། ཅེས་ཤོད་ཅིག། ཅེས་གསུངས་པར། གནོད་མིན་ནགས་ཁྲོད་དུ་རྒྱུགས་ཏེ། བཅོམ་ལྡན་འདས་ཀྱིས་གང་སྨྲས་པ་ལྟར་གསུངས་པས། སྐར་མ་འགའ་ཡི་ནང་མ་བུ་གཉིས་བདེ་འཇགས་ངང་ཕྲུ་གུ་བཙའ་ཐུབ་པ་བྱུང། གང་ལྟར། དགེ་སློང་གནོད་མིན་ནི་ཉམས་རྟོགས་ཀྱི་ཚད་མཐོན་པོར་གཤེགས་ཤིང་བཅོམ་ལྡན་འདས་ཀྱིས་བསྟོད་བསྔགས་ཚད་མཐོ་གནང་ས་ཞིག་ཏུ་གྱུར་ཡོད།